མི་མང་རྣམ་པ་ཚོ་འདི་ལས་རིམ་གྱིས་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

Seven Day Adventist ཚོགས་པ་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ Radio ནས་མི་མང་ཚང་མས་གི་བར་ལ་གསན

མེད་དེ་ང་དེ་རིང་ཡང་ཁྱོད་ལ་སྨོན་ལམ་གཅིག་ཞུ་གི་ཡིན། དེ་སྨོན་ལམ་གྱི་ཐོག་ལ་ཁྱོད་ཕེབས་རོགས་གནང་ཅེས་ཁྱོད་ཀྱི་ང་གི་དེ་རིང་གི་དེའི་དུས་ཚོད་ཐོག་ལ་ཁྱོད་ཀྱི་ང་ལ་རོགས་རམ་བྱེད་རོགས་གནང་ཡང་དུས་དང། མི་མང་གནའ་དང་ཁ་དང་དེ་ནས་ཡང་ང་འདི་ལ།

ཨོ་དེའི་ཡིག་ལ་མི་མང་ཚང་མ་ཞིག་ཕེབས་རོགས་གནང་ཅེས་ཡེ་ཤུ་ལས་ཡེ་ཤུ་གིས་དེའི་དོན་ལ་འོ་རང་ལ་ཡག་པོ་བྱེད་དགོས་ཡོད་དོ་ཞེས་མ་ཡ་བེད་དགོས་ཡོད་དོ་ཞེས་པྲེམ་བེད་དགོས་ཡོད་དོ་ཞེས་མེད་དེ་ཁོང་གིས་གསུངས་གནང་བསྡད་འདུག་ཡ། མི་མང་ཚང་མ་ལ་ང་ཅི་ཞུ་ཟེར་ན། དཀོན་མཆོག་གིས་འོ་རང་ལ་འགྲོ་སྟངས་ཡག་པོ་བྱེད་དགོས་ཡོད་དོ་ཞེས་དེའི་དོན་ལ་འོ་རང་ཡང་དཀོན་མཆོག་གི་འགྲོ་སྟངས་གི་ཐོག་ལ་འགྲོ་ཁུག་གོ་དགོས་ཡོད་དོ་ཞེས།

དཀོན་མཆོག་གི་གསུང་གནང་དེ་ཡོད་དོ་ཞེས་དེ་རིང་དུས་ཚོད་འདི་འདི་ལ་མི་མང་ཚང་མས་གི་ཡང་འོ་རང་ཁོང་ལ་ཁོང་ལ་སྨོན་ལམ་ཅིག་ཞུས་ཏེ་དེ་ནས་ཁོང་གི་འོ་དེ་ཞིག་བེད་དེ་འགྲོ་ན་དེ་ནས་ཁོང་འོ་རང་གི་ཐོག་ལ་རང་ཡེ་ཤུ་འདིའི་གི་འཛམ་བུ་གླིང་ལ་འོང་རྒྱུ་ཡི་རེད་འོ་རང་གི་རྗེས་ལ་སྡིག་པ་མང་པོ་མང་པོ་འོ་རང་གི་བེད་པ་ཡིན་ནོ་ཞེས་འོ་རང་མི་མང་གི་འདིའི་མི་མང་སྡིག་པའི་གི་ཐོག་ལ་རང་ལྟོས་ལས་དཀོན་མཆོག་གི་ཡབ་ཡེ་ཤུ་ལ་འདིའི་གི་འཛམ་བུ་གླིང་ལ་དཀོན་མཆོག་ལ་མི་གི་སྤྲུལ་པ་བརྫུས་ནས་དེ་ནི་འདི་ལ་འཚང་རྒྱ་ཡིན་པ་རེད། དེ་ནི་འོ་རང་གི་ཐོག་ལ་ར་ཁོང་གིས་མང་པོ་ཞིག་འོ་དེས་དོན་དག་མང་པོ་ཞིག་བཟོས་ཡག་པ་རེད་འགྲོ་སྟངས་མང་པོ་ཞིག་བཟོས་ཡག་པ་རེད་གཞི་སྒྲིག་ཚུལ་མང་པོ་ཞིག་བཟོས་ཡག་པ་རེད་ཆོས་ཀྱི་འགྲོ་སྟངས་དང་ཁྲིད་ཚང་སྐོར་ཞིག་ཡབ་ཡེ་ཤུ་གིས་འདིས་འཛམ་བུ་གླིང་གི་མི་མང་ལ་གནང་དེ་ཡག་པ་རེད། དེ་གི་ལམ་ནི་རེད་དེ་ལམ་ལ་འོ་རང་ཚང་མ་དེ་ཞུགས་ཁུག་གོ་གོ་ཡོད་རེད་ཁོང་གི་དོན་དག་གི་ཐོག་ལ་ཁོང་གི་འགྲོ་སྟངས་གི་ཐོག་ལ་འོ་རང་ཞུགས་ཁུག་ན་དེ་ནི་དཀོན་མཆོག་གི་འོ་རང་ལ་རྒྱབ་སྐྱོར་བྱེད་གོ་ཡོད་མེད་དེ་དཀོན་མཆོག་གི་གསུང་གནང་དེ་ཡོད་པ་རེད་ཡབ་དཀོན་མཆོག་གི་ཐོག་ལ་མི་མང་ཚང་མ། འདི་ཆོས་གི་འགྲོ་སྟངས་གི་ཐོག་ལ་འགྲོ་ཁུག་ན་ཁོང་གིས་འོ་རང་ལ་ཅི་ཚང་གོ་སྟེར་དགོས་ཡོད་དོ་ཅི་ཅི་ཚང་གོ་སྒྲུབ་དགོས་ཡོད་དོ་ཡང་ཁ་སྐད་ཅེས་ང་ཡབ་ཡེ་ཤུ་རེད་གི་ཡེ་ཤུ་རེད་ང་ཡེ་ཤུ་གི་འགྲོ་སྟངས་ལ་འགྲོ་ཡོད་སྨྲས་ཏེ་ཅིག་ཆོ་ཡོང་ཨ་མ་རེད་ཁ་ཅིག་གི་དོན་དག་དང་སེམས་པའི་ནང་ལས་རང་རང་གི་ཚུལ་ཁྲིམས་དང་དོན་དག་འགྲོ་སྟངས་ཅི་ཚང་གོ་ཁོང་གི་ཐོག་ལ་འགྲོ་ཁུག་ན་དེ་ནས་ཁོང་གིས་འོ་རང་ལ། རྒྱབ་སྐྱོར་བྱེད་དགོས་ཡོད་དོ་ཞེས་སྨྲས་ཏེ་གསུངས་བསྡད་འདུག་ཡབ་དཀོན་མཆོག་གི་ཐོག་ལ་ཁྱེད་མི་མང་ཚང་མ་སྟོན་ཏེ་ཕེབས་རོགས་གནང་སྨྲས་ཏེ་ང་དེ་རིང་ཡང་འདི་གི radio Asha Ki Vani གི་ནང་ལས་ཁྱེད་ཚོ་མི་མང་ཚང་མ་ལ་འདི་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཁྱེད་ཕེབས་རོགས་གནང་རྗེས་དཀོན་མཆོག་གི་འགྲོ་སྟངས་གི་དཀོན་མཆོག་གི་དེ་འགྲོ་སྟངས་གི་ཐོག་ལས་དེ་ནས་འོ་རང་གི Bible ནང་ལ་མང་པོ་བྲིས་ཡ་དེ།

ཡང་དེ་རིང་གི་དུས་ཚོད་འདི་གི་ཐོག་ལ་མི་མང་ཚང་མ་ཕེབས་གནང་རོགས་གནང་གནང་ཟིན་དེ་ལ་ཐུགས་རྗེ་ཆེ་ཞུས་ནས་ཡང་སང་ཉིན་འདི་གི་དུས་ཚོད་དང་འདི་གི་འོ་དེ་ཐོག་ལ་མི་མང་བར་ལ་སླེབས་གི། radio ཉན་མཁན་གི་མི་མང་དེའི་དུས་ཚོད་དེ་གཏམ་དང་ཡེ་ཤུ་ཡི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་རྫོགས་སོང།

ཁྱིམ་མཚེས་གོ་གཉིས་དེ་རང་གི་འགྲོ་སྟངས་དོན་དག་གི་ཐོག་ལ་རྩ་ཆེན་པོ་བྱེད་དགོས་རེད། ཁྱེད་ཚོ་མི་མང་ཚང་མ་དེ་གསན་འཇོག་རོགས་གནང། ཁྱིམ་མཚེས་གོ་གཉིས་གི་འགྲོ་སྟངས་དང་དོན་དག་གི་ཐོག་ལ་འོ་རང་ཚང་མ་རང་ཡག་པོ་བྱས་ཏེ་འགྲོ་ཁུག་ན་དེ་ལས་གི་ཡག་པ་དཔེ་མི་ཚེ་ཡག་པ་ཅི་གང་ཡང་མེད་པ་དེ་རེད། ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་ང་འདི་བཀའ་སློབ་དང་པོ་ཆེ་ཞུ་འོས་ཡིན་ནོ་ཞེས། ད་ཡང་སང་ཉིན་འདི་གི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་སང་ཉིན་ང་དུས་ཚོད་འདི་གི་སྐབས་ལ་ཁེལ་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས། ཁྱིམ་མཚེས་གོ་གཉིས་དང་ཅི་ཚང་གོ་མཉམ་པོ་མཐུན་པོ་བྱས་ན་འདི་ལས་ཡག་པ་དཔེ་མི་ཚེ་ཡག་པ་ཅི་གང་ཡང་ཡོག་མ་རེད། ཁྱིམ་མཚེས་གོ་གཉིས་མཉམ་པོ།

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།